དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བཅུ་གཅིག་པའི་ཚེས་བཅུ་གསུམ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོ་ཟླ་བཅུ་གཉིས་པའི་ཚེས་ཉེར་བཞི་རེས་གཟའ་ཉི་མ་རེད་ལ། གཤམ་གྱི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་སྲིང་བྱེད་རྒྱུ་ཡིན། གསན་པ་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར། བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་དེ་སོ་སོས་ཉམས་ལེན་བྱས་ཏེ་སེམས་རྒྱུད་འདུལ་ཐབས་ཞུ་བ་ཡིན་ན་སེམས་ལ་ཞི་བདེ་དང་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་རྒྱུ་ཡིན་པ་གོང་ས་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོའི་དྲུང་དུ་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་སུ་ཞུགས་མཁན་ཚོ་ལྷན་འཛོམས་ཐོག་འཛམ་གླིང་ཞི་བདེའི་ཆེད་ལ་ཐུགས་སྨོན་གནང་སྐབས་བཀའ་སློབ་ཕེབས་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་གི་ནང་དུ། སློབ་གྲྭ་ཁག་གི་རྒན་བདག་རྣམ་པས་སློབ་གྲྭའི་ནང་གསར་གཏོད་ཀྱི་རྣམ་པ་ལྡན་པ་གི་བྱེད་སྒོ་སྣ་ཚོགས་སྤེལ་བ་དང། སློབ་ཕྲུག་ཚོར་བསམ་ཤེས་གནང་ཐུབ་ཐབས་བཅས་ལ་དམིགས་ཏེ། གཏན་ཉིན་སློབ་གྲྭ་ཁག་གི་རྒན་བདག་ཚོར་ཤེས་རིག་ལས་ཁུངས་ནས་འགོ་ཁྲིད་ཟབ་སྦྱོང་གནང་བཞིན་པ།
མཐར། ལྕགས་མོ་འཚོས་གཙོ་སྐྱོང་གནང་བའི་རང་དབང་གླེང་སྟེགས་ཞེས་པའི་ཆེད་སྒྲིག་ལེ་ཚན་ཞིག་དང་བཅས་དེ་རིང་གི་ལས་རིམ་ལ་གསན་རོགས། ད་རྣམ་པ་ཚོ་ཐོག་མར་དེ་རིང་གི་གསར་འགྱུར་གལ་ཆེན་ཁག་ཅིག་བཤད་རྒྱུ། བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་དེ་སོ་སོས་ཉམས་ལེན་བྱས་ཏེ་སེམས་རྒྱུད་འདུལ་ཐབས་ཞུ་བ་ཡིན་ན་སེམས་ལ་ཞི་བདེ་དང་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་རྒྱུ་ཡིན་པ་གོང་ས་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་དྲུང་དུ་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་སུ་ཞུགས་མཁན་ཚོ་ལྷན་འཛོམས་ཐོག་འཛམ་གླིང་ཞི་བདེའི་ཆེད་ཐུགས་སྨོན་གནང་སྐབས་བཀའ་སློབ་ཕེབས་ཡོད་པ་རེད། སྐབས་དེར་ལྷན་འཛོམས་ཀྱི་ཐོག་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་དང་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག། གཞན་ཡང་ཤི་རི་ལང་ཀ་དང་ཐེ་ལན་གྱི་བླ་ཆེན་རྣམ་པས་དབུས་པའི་ལེགས་སྦྱར་དང་པཱ་ལིའི་ཆོས་རྒྱུན་འཛིན་པའི་བླ་མ་དང་མཁས་པ། དེ་བཞིན་དགེ་བཙུན་དང་སྐྱ་སེར་ཕོ་མོ་བཅས་རྒྱལ་ཁབ་འདྲ་མིན་སུམ་ཅུ་སོ་གསུམ་ནས་ཚོགས་ཞུགས་པ་ཉིས་བརྒྱ་བརྒལ་བ་ལྷན་ཞུགས་གནང་བའི་ཚེས་ཉེར་གསུམ་ཉིན་གནང་བའི་སྨོན་ལམ་གསུང་འདོན་གྱི་འདུ་འཛོམས་དེའི་ཐོག་གོང་ས་མཆོག་གིས་མགོན་པོ་གང་ཉིད་སྐྱབས་རྗེ་ཡོངས་འཛིན་རྣམ་པའི་བཀའ་དྲིན་དང། གོང་ས་མཆོག་གང་ཉིད་ཀྱི་ཉམས་མྱོང་ཐོག་ནས་མིག་མཐོང་ལག་ཟིན་གྱིས་སྟོང་ཉིད་ཀྱི་ལྟ་བས་སེམས་འགུལ་ཐེབས་པ་ཞིག་བྱུང་ཞིང་དེ་ལྟ་བུའི་སྟོང་ཉིད་ཀྱི་ལྟ་བ་དེ་བྱང་ཆུབ་ཀྱི་སེམས་མི་ཟིན་པ་ཡིན་ན་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་རྒྱུའི་རྒྱུ་རུ་འགྱུར་རྒྱུ་ཡིན་པར་བརྟེན་གཙོ་བོ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་བཞེས་གནང་བཞིན་ཡོད་པ་གསུངས་གནང་གི།
གང་ལྟར་བཅོམ་ལྡན་འདས་ཁོ་རང་གི་གསུང་ཞུ་བ་དེ་ཡི་དེ་གིས་ང་རང་ཚོ་ལག་ལེན་བཀལ་ནས་ཨ་ནེ་སེམས་མ་དུལ་བ་དེ་དུལ་བར་བྱེད་མ་ཞི་བ་དེ་ཞི་བར་བྱེད། དེ་འདྲའི་གཅིག་གིས་རང་ཉིད་ཀྱིས་ད་བདག་ཉིད་བདག་གི་མགོན་ལབ་པ་ནང་བཞིན་དེ་འདྲའི་གི་བསམ་བློ་བཏང་ཡོང་དུས། དེ་ང་རང་རང་གི་ཉམས་མྱོང་གི་ཐོག་ནས་ད་ལོ་མང་པོ་ཞིག་འདུག་བསམ་བློ་བཏང་ཡོང་དུས་སེམས་ལ་ཆགས་སྡང་སྐྱེ་ཡག་དེ་རིགས་ཧ་ལམ་མེད་པ་ཆགས་བསྡད་པ་བཟོ་འདྲ་ཅིག་ང་རང་རང་གི་ཉམས་མྱོང་གི་ཐོག་ནས་ཡོང་བསྡད་ཡོད། དེ་བཞིན་དེ་ཡང་གོང་ས་མཆོག་གིས་བཅོམ་ལྡན་འདས་ལ་དད་པ་བྱེད་པ་ཙམ་གྱིས་མི་ཆོག་པར་གཙོ་བོ་རྒྱལ་བའི་བཀའ་བསྟན་རྣམས་ལ་སློབ་སྦྱོང་དང་བསམ་བློ་བཏང་ན་སེམས་འགུལ་ཐེབས་རྒྱུ་ཡིན་པའི་བཀའ་བསྩལ་གནང་ཡོད་པ་རེད། འཛམ་གླིང་ཞི་བདེའི་ཆེད་ཀྱི་སྨོན་ལམ་གསུང་འདོན་པའི་ལྷན་ཚོགས་དེའི་ནང་རྒྱ་གར་དང་ཤྲི་ལང་ཀ། ཐའི་ལན་ཏྲི། འབར་མ། བང་ལ་དེ་ཤི་སོགས་རྒྱལ་ཁབ་བཅུ་གཅིག་ཙམ་གྱི་སྐད་ཀྱི་ཐོག་དགེ་འདུན་པ་ཚོས་སྨོན་ལམ་གསུང་འདོན་གནང་ཡོད་པ་དང། མཛད་འཆར་ལྟར་ན་ཚེས་ཉི་ཤུ་རྩ་ལྔ་ནས་རྩ་བདུན་བར་རྒྱ་རིགས་དད་ལྡན་པ་གྲྭ་བཙུན་རྣམས་ལ་སྤྱི་ནོར་གོང་ས་མཆོག་གིས་དགེ་ཚུལ་གྱི་སྡོམ་པ་འབོགས་ཆོག་བཀའ་དྲིན་ཆེ་གནང་མཛད་རྒྱུ་ཡིན་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་བསྐྱར་ཞིབ་ཐེངས་བཞི་བཅུ་ཞེ་ལྔ་པ་དེ་ཟླ་བ་རྗེས་མའི་ཕྱི་ཟླ་དང་པོ་དང་གཉིས་པ་གཉིས་སུ་གནང་སྐབས་རྒྱ་ནག་ལ་འདྲི་རྩད་གནང་རྒྱུའི་དྲི་བ་ཁག་ད་ལྟ་གྲ་སྒྲིག་གནང་བཞིན་ཡོད་སྐོར་ཨ་མེ་རི་ཀའི་ཕྱི་སྲིད་ལྷན་ཁང་གིས་འདི་ག་རླུང་འཕྲིན་ཁང་གི་དྲི་བར་ཡིག་ཐོག་ནས་ལན་འདེབས་གནང་འོག་གི་འདི་ག་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཨ་རིའི་ཕྱི་སྲིད་ལྷན་ཁང་ལ་ཉིན་ཤས་གོང་དྲི་བ་ཁག་གསུམ་ཕུལ་ཡོད་པ་སོ་སོར་ཡིག་ཐོག་ནས་ལན་འབྱོར་སོང་ལ་དེ་ཡང་ཨ་རི་གཞུང་གིས་རྒྱལ་སྤྱིའི་དུས་བཀག་བསྐྱར་ཞིབ་ཀྱི་ལམ་ལུགས་ལ་ཡིད་ཆེས་ཆེན་པོ་གནང་གི་ཡོད་ཅིང་དེ་ནི་འཛམ་གླིང་ས་ཕྱོགས་གང་སར་འགྲོ་བ་མིའི་ཐོབ་ཐང་སྐོར་གླེང་སློང་བྱ་ཡུལ་མཚུངས་པ་མེད་པ་ཞིག་ཡིན། ང་ཚོས་རྒྱ་ནག་ཚུད་པའི་བསྐྱར་ཞིབ་གནང་ཡུལ་རྒྱལ་ཁབ་ཡོངས་ལ་རང་རྐྱ་འཕེར་བའི་སྔོན་འདོན་དྲི་བ་དང་དོན་སྙིང་ལྡན་པའི་རྒྱབ་གཉེར་གནང་རྒྱུའི་ལས་དོན་གནང་བཞིན་ཡོད། ཨ་མི་རི་ཀའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་བོད་མིར་གདུག་རྩུབ་ཀྱི་ལས་འགུལ་གྱི་དཀའ་ངལ་སེལ་ཐབས་དང་རྒྱ་ནག་གུང་ཁྲན་ཏང་གིས་རྒྱལ་སྤྱིའི་ནང་ཐུན་མོང་མ་ཡིན་པའི་ལོག་སྤྱོད་ཅི་ཞིག་ཐེར་འདོན་བྱ་རྒྱུ་ཡིན་ཞེས་ལན་བཏབ་འོག་གི་གུང་ཁྲན་ཏང་གི་བོད་ཐད་ཀྱི་སྲིད་བྱུས་ལ་འགྱུར་བ་ཞིག་མཐོང་ཡོད་མེད་ཀྱི་དྲི་བར་ང་ཚོས་རྒྱ་ནག་གིས་བོད་མིའི་ཐ་དད་པའི་རིག་གཞུང་དང་སྐད་ཡིག་ཆོས་ལུགས་བཅས་ཀྱི་ངོ་བོར་དམིགས་ཏེ་བོད་མིར་གདུག་རྩུབ་ཅན་གྱི་ལས་འགུལ་སྤེལ་བཞིན་པར་སྐྱོན་བརྗོད་མུ་མཐུད་ནས་བྱེད་བཞིན་པ་དང། བོད་ནང་གི་འགྲོ་བ་མིའི་ཐོབ་ཐང་བརྡབ་གསིག་དང་གང་བྱུང་དུ་འཛིན་བཟུང་ཞིབ་བཤེར་འགྲོ་འོང་བཀག་སྡོམ་སྨྲ་བརྗོད་རང་དབང་དང་ཆོས་དད་རང་དབང་ཞི་བའི་འདུ་འཛོམས་བཅས་བཀག་སྡོམ་བྱེད་བཞིན་པར་ང་ཚོར་བློ་འཚབ་གཏིང་ཟབ་ཡོད་མུས་ཡིན། ལྷག་པར་དུ་བོད་ཕྲུག་ས་ཡ་གཅིག་ལྷག་རྒྱ་ནག་གཞུང་གིས་གཉེར་བའི་གཏན་འཇགས་སློབ་གྲྭར་བཙན་ཤེད་ཀྱིས་བཅུག་པ་དང་བོད་མིའི་རིགས་རྫས་བཙན་དབང་གིས་བསྡུ་རུབ་གུང་ཁྲན་ཏང་གིས་གོང་ས་ཏཱ་ལའི་བླ་མ་མཆོག་གིས་དབུས་པའི་བོད་མིའི་བླ་མ་རྣམས་ཀྱི་ཡང་སྲིད་ངོས་འཛིན་ལ་ཐེ་བྱུས་བཅས་ནི་ང་ཚོར་དམིགས་བསལ་བློ་འཚབ་བྱེད་གཞིར་གྱུར་ཡོད་ཅེས་དང། གུང་ཁྲན་ཏང་གིས་བོད་ནང་གདུག་རྩུབ་ཅན་གྱི་བྱ་སྤྱོད་བྱས་པ་མ་ཟད་ཡུ་གུར་མི་རིགས་རྩ་མེད་དང་འགྲོ་བ་མིའི་རིགས་ཀྱི་ནག་ཉེས་གསོག་པ་དང། ཧོང་ཀོང་གི་གཞི་རིམ་འགྲོ་བ་མིའི་ཐོབ་ཐང་རྩིས་མེད་གཏོང་བཞིན་ཡོད་ཅེས་དང། རྒྱ་ནག་གུང་ཁྲན་ཏང་གིས་གྲངས་ཉུང་མི་རིགས་དང་ཆོས་དད་བྱེད་མཁན་ཚོར་དམིགས་ཏེ་རྒྱལ་ཡོངས་སུ་རྒྱ་ནག་ཅན་དུ་བསྒྱུར་བའི་སྲིད་ཇུས་ལག་བསྟར་བྱས་ཏེ་འཛམ་གླིང་ཁྱོན་ཡོངས་སུ་འགྲོ་བ་མིའི་ཐོབ་ཐང་གི་རྣམ་པ་བསྒྱུར་ཐབས་དང་རྩིས་མེད་གཏོང་རྒྱུའི་འབད་བརྩོན་བྱེད་ཀྱི་ཡོད་ཅེས་ལན་བཏབ་འོག་གི་ཡང་རྒྱ་ནག་གཞུང་གིས་གཉེར་བའི་བོད་ནང་གི་གཏན་འཇགས་སློབ་གྲྭའི་སློབ་འཇུག་གི་བཙན་དབང་གཏོང་བཞིན་པའི་སྐོར་བཀའ་འདྲི་ཞུ་བའི་ལན་དུ། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བརྒྱད་པའི་ནང་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་བོད་ཀྱི་སློབ་མ་གཏན་འཇགས་སློབ་གྲྭར་བཙན་འཁྲིད་བྱེད་པའི་གུང་ཁྲན་ཏང་གི་འགོ་ཁྲིད་བྱེད་གཏེ་ཚོར་ཨ་རིའི་མཐོང་མཆན་བི་ཟ་བཀག་སྡོམ་བྱས་ཡོད་ལ། ཨ་རི་ཕྱི་སྲིད་ལས་ཁུངས་ཀྱིས་བོད་ཕྲུག་རྣམས་རྒྱ་མི་རིགས་དང་གཅིག་མཚུངས་བཟོ་ཐབས་ཀྱི་སྲིད་ཇུས་ལ་ཕྱོགས་ཡོངས་ནས་གང་ལ་གང་འོས་ཀྱི་བྱེད་ཐབས་གནང་རྒྱུའི་དགོངས་བཞེས་གནང་མུས་སུ་ཡིན་པ་དང་མ་འོངས་བྱེད་ཕྱོགས་སྔོན་ཚུད་ནས་གསལ་འདོན་བྱེད་མི་ཐུབ་ཅེས་ལན་འདེབས་གནང་ཡོད་པ་རེད་ལ། བོད་ལྗོངས་འབྲི་རུ་རྫོང་གི་བཙོན་ཁང་ནང་ཡོད་པའི་བོད་ཀྱི་ཆབ་སྲིད་བཙོན་མ་དོན་རྒྱས་ལགས་ད་ལྟ་ན་ཚ་ལྗིད་མོ་བྱུང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་བོད་དོན་ཞུ་གཏུག་ཚན་པས་བཏོན་པའི་སྙན་ཐོའི་ནང་བཀོད་འདུག་དེ་ཡང་ཆབ་སྲིད་བཙོན་པ་དོན་རྒྱས་ལགས་ནི་ཉིས་སྟོང་བཅོ་བརྒྱད་ལོར་ཁོང་དང་བོད་མི་གཞན་ཉི་ཤུ་རྩ་དགུ་ཡིས་འབྲི་རུ་རྫོང་དུ་གཏེར་ཁ་སྔོག་འདོན་དང་འབྲེལ་བའི་གཞུང་གི་གསང་བ་བཙན་བྱོལ་དུ་ཡོད་པའི་བོད་མིར་ཕྱིར་གྱར་བྱས་པའི་ཉེས་འཛུགས་འོག་ལོ་དེའི་ཕྱི་ཟླ་བཞི་པར་འཛིན་བཟུང་བཙོན་འཇུག་བྱས་ཡོད་པ་དང་ལོ་ན་ལྔ་བཅུར་སོན་པའི་དོན་རྒྱས་ལགས་ནི་ཚོང་པ་དང་རྒྱུན་དུ་ཁོར་ཡུག་སྲུང་སྐྱོབ་ལ་ཐུགས་ཁུར་ཆེན་པོ་བཞེས་མཁན་ཞིག་ཡིན་འདུག་ཁོང་འཛིན་བཟུང་བྱས་པའི་རྗེས་རྒྱུན་རིང་ཁོང་གི་གནས་སྟངས་ཤེས་རྟོགས་མེད་པར་གྱུར་ཡོད་པ་དང་ཁོང་ལ་བཙོན་ཁང་ནང་མནར་གཅོད་དང་ཉེས་རྡུང་ཚད་མེད་བཏང་བར་བརྟེན་གཟུགས་གཞི་ནད་པ་ཆགས་ནས་ད་ལྟ་ན་ཚ་ལྗིད་མོ་བྱུང་ཡོད་པ་རེད། རྒྱ་ནག་དམར་པོའི་གཞུང་གིས་དོན་རྒྱས་ལགས་སུ་ད་ལྟ་བར་ཁྲིམས་བཤེར་མ་བྱས་པར་ཁྲིམས་འགལ་གྱི་ཐོག་ནས་ཁོང་འབྲི་རུ་རྫོང་གི་བཙོན་ཁང་ནང་བཀག་ཉར་འོག་བཞག་ཡོད་པ་རེད། ཉིས་སྟོང་བཅོ་བརྒྱད་ལོར་ཁོང་འཛིན་བཟུང་མ་བྱས་གོང་ཁོང་གིས་བོད་ཀྱི་ཁོར་ཡུག་ཐོག་བློ་འཚབ་ཆེན་པོ་གནང་ནས་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ལས་འགུལ་མང་བོ་སྤེལ་ནས་བོད་ཀྱི་ཁོར་ཡུག་ཐོག་བློ་འཚབ་ཆེན་པོ་ཡོད་པ་རྒྱུན་དུ་གསུང་མཁན་ཞིག་ཀྱང་ཡིན། དོན་རྒྱས་ལགས་ནི་ནག་ཆུ་ས་ཁུལ་གྱི་འབྲི་རུ་རྫོང་གི་ཤག་ཆུ་གྲོང་ཁྱེར་གྱི་བྲག་ར་གྲོང་གསེབ་ནང་སྐྱེས་པ་ཞིག་ཡིན་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོའི་ཨ་རིའི་བོད་མིའི་སློབ་ཡོན་ལས་གཞི་གསལ་བསྒྲགས་གནང་ཡོད་གི། དེ་ཡང་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་ཤེས་ཡོན་དང་རིག་གཞུང་སྡེ་ཚན་གྱི་གསལ་བསྒྲགས་ནང་ཨ་རིའི་བོད་མིའི་སློབ་ཡོན་ལས་གཞི་དེ་བཞིན་བོད་ཀྱི་ཐེབས་རྩ་ཁང་བརྒྱུད་ནས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལྷན་ཁང་གིས་མི་འགྲོ་དྲག་འདེམས་དང་སློབ་ཡོན་གནང་གི་ཡོད་པ་དང་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཡོད་པའི་ཨ་རིའི་གཞུང་ཚབ་ཁང་དང་བལ་ཡུལ་གྱི་རྒྱལ་སར་བཅའ་སྡོད་ཨ་རིའི་གཞུང་ཚབ་ཁང་གཉིས་ཀྱིས་རྒྱ་གར་ནས་སློབ་མ་དྲུག་དང་བལ་ཡུལ་ནས་སློབ་མ་གཅིག་འདེམས་སྒྲུག་གནང་རྒྱུ་ཡིན་འདུག། དེ་ཡང་གློག་ཀླད་ཚན་རིག་དང་གསར་འགོད་པ་ཤེས་ཡོན་ཁོར་ཡུག་རྒྱལ་སྤྱིའི་ཁྲིམས་སྤྱི་ཚོགས་འཕྲོད་བསྟེན་དཔེ་མཛོད་དོ་དམ་བསམ་བློའི་ཚན་རིག་དཔལ་འབྱོར་རིག་པ་ཚོང་ལས་འཛིན་སྐྱོང་རིག་པ་སོགས་ལོ་གཉིས་ཀྱི་གཙུག་ལག་རབ་འབྱམས་པའི་སློབ་ཡོན་ཆེད་སྙན་ཞུ་ཕུལ་མི་རྣམས་རྒྱ་གར་དང་བལ་ཡུལ་ནང་གཏན་སྡོད་བྱེད་མཁན་བོད་མི་སྐྱབས་བཅོལ་བ་ཞིག་ཡིན་དགོས་པ་དང་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་དགུའི་གོང་དུ་སྙན་ཞུ་དུས་ཐོག་ཏུ་འབྲེལ་ཡོད་ལ་ཕུལ་ཚར་དགོས་ཡོད་པ་རེད། ད་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། སློབ་གྲྭ་ཁག་གི་རྒན་བདག་རྣམ་པས་སློབ་གྲྭའི་ནང་གསར་གཏོད་ཀྱི་རྣམ་པར་ལྡན་པའི་བྱེད་སྒོ་སྣ་ཚོགས་སྤེལ་བ་དང་སློབ་ཕྲུག་ཚོར་བསམ་ཤེས་གནང་ཐུབ་པ་བཅས་ལ་དམིགས་ཏེ་གཏན་ཉིན་སློབ་གྲྭ་ཁག་གི་རྒན་བདག་ཚོར་ཤེས་རིག་ལས་ཁུངས་ཀྱིས་འགོ་ཁྲིད་ཟབ་སྦྱོང་གནང་བཞིན་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་བཀོད་སྒྲིག་གནང་སྟེ་རྒྱ་གར་དང་བལ་ཡུལ་ནང་གི་བཙན་བྱོལ་བོད་མི་གི་གཏན་ཉིན་སློབ་གྲྭ་ཁག་བཅུ་དྲུག་གི་ཁོངས་ནས། རྒན་བདག་སློབ་ཕྲུག་བཞི་བཅུ་ཞེ་བཞི་དང་སྣེ་ཁྲིད་དགེ་རྒན་བཅུ་དྲུག་བཅས་ལ་བཞུགས་སྒར་ཉེ་འཁྲིས་ས་རཱ་མཐོ་སློབ་ཏུ། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་གཅིག་ནས་ཉེར་བདུན་གི་བར་འགོ་ཁྲིད་ཟབ་སྦྱོང་གནང་གི་ཡོད་པ་དང། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་འགན་འཛིན་བསྟན་འཛིན་རྡོ་རྗེ་ལགས་ནས། ཟབ་སྦྱོང་གི་དམིགས་ཡུལ་ནི་སློབ་གྲྭ་ཁག་གི་རྒན་བདག་རྣམ་པས་སློབ་གྲྭའི་ནང་གསར་གཏོད་ཀྱི་རང་བཞིན་ལྡན་པ་གི་བྱེད་སྒོ་སྣ་ཚོགས་སྤེལ་ཐུབ་པ་དང། འགོ་ཁྲིད་ཀྱི་ནུས་པ་གོང་མཐོར་འགྲོ་བ། སློབ་ཕྲུག་གཞན་ཚོའི་བདེ་སྡུག་ལ་བསམ་ཤེས་ཐུབ་པ་སོགས་ཀྱི་ཆེད་ཡིན་པར་འགྲེལ་བརྗོད་གནང་གི་འདུག། ཡང་ན་འགོ་ཁྲིད་བྱེད་པའི་སྐབས་སུ་གཅིག་གིས་ཕྲུ་གུ་ལ་བསམ་ཤེས་བྱེད་ཐུབ་ཡ་རེད་དེ་ནང་བཞིན་གྱི་སོ་སོ་གི་འཇོན་ཐང་གི་ཐོག་ནས་སློབ་གྲྭའི་ནང་ལོགས་ལ་བྱེད་སྒོ་སྣ་ཚོགས་སྤེལ་ཐུབ་ཡ་དང་བྱེད་སྒོ་སྤེལ་བའི་སྐབས་སུ་ཡིན་ན་ཡང་གཅིག་ནམ་རྒྱུན་དང་མ་འདྲ་བ་ཡང་གཅིག་གསར་གཏོད་ཀྱི་རྣམ་པའི་ཐོག་ནས་སྤེལ་ཐུབ་ཡ་དེ་འདྲའི་གྱི་ད་གཅིག་ནུས་པ་གོང་མཐོར་གཏོང་ཐུབ་ཡ་ལ་ང་ཚོས་འབད་བརྩོན་ཞུ་གི་ཡོད་རེད།
ཟབ་སྦྱོང་དེར་སམ་བྷོ་ཊ་གི་ཁྱབ་ཁོངས་དང་རྡ་རམ་ས་ལ་བོད་ཁྱིམ་གྱི་ཁྱབ་ཁོངས། མ་སུ་རི་བོད་ཁྱིམ་དང་བལ་པོ་ནང་གི་རྣམ་རྒྱལ་མཐོ་སློབ་དང་སྤོག་ར་གཏན་སློབ་བཅས་ནས་སློབ་ཕྲུག་གི་རྒན་བདག་རྣམ་པ་ཆེད་དུ་བཅར་ཡོད་པས། སམ་བྷོ་ཊ་ཧར་བར་པུར་སློབ་གྲྭ་གི་རྒན་བདག་བསྟན་འཛིན་ཆོས་འཛོམས་ལགས་ནས་ཁོ་ཚོའི་སློབ་ཕྲུག་གི་ནང་བོད་ཕྲུག་ཉུང་ཉུང་མ་གཏོགས་མེད་པར་བརྟེན། སྤྱོད་པ་ལོག་པ་དང་མྱོས་རྫས་ངན་ལང་གི་རིགས་སོགས་ཅི་ཡང་འབྱུང་གི་མེད་པ་དང། སློབ་ཕྲུག་གི་ནང་བོད་ཕྲུག་ལས་ཡུལ་མི་གི་སློབ་ཕྲུག་མང་བར་ཡོད་པ་སོགས་ཀྱིས། ཁོ་ཚོའི་གནས་ཚུལ་ཧ་གོ་ཐབས་དང་གལ་ཏེ་ཕན་ཚུན་རྩོད་རྙོག་གི་རིགས་བྱུང་ན། དཀའ་ངལ་སེལ་ཐབས་སུ་ཟབ་སྦྱོང་འདིས་ཕན་ཐོགས་འབྱུང་གི་འདུག་ཅེས་འགྲེལ་བརྗོད་གནང་སོང། གཅིག་ལ་ང་ཚོ་སློབ་གྲྭ་ལ་ཡིན་ན་ད་ར་བོད་པ་ཕྲུ་གུ་ལས་རྒྱ་གར་པོ་མང་བ་རེད་འདི་ཡིན་འདུག་ག་ལ། ད་ང་ཚོ་བོད་པ་བོད་པ་ད་ང་བོད་པ་ཡིན་པའི་ཆ་ནས་ར་རྒྱ་གར་པོ་གི་གནས་སྟངས་ཅི་ཡ་ཡོད་ར་ཁོ་རང་ཚོས་ཁོ་ཚོའི་གནས་སྟངས་འདི་མགོ་ཚོས་པ་བྱས་ནས་ནི་གན་ད་ཁོ་རང་རྣམ་པ་ནས་ད་དཀའ་ངལ་འདི་ག་འདྲ་མེད་པ་བཟོ་བཟོ་ཐུབ་པ་བྱེད་དགོས་འདུག་དེ་འདྲ་དེ་འདྲའི་སྐོར་ལ་ཚིག་ངན་ལབ་ས་ར་ངས་འོ་འདི་དངོས་གནས་ད་ཕན་ཐོགས་ཆེན་པོ་རེད་སོང་སོང། གཞན་ཡང་མ་སུ་རི་བོད་ཁྱིམ་གྱི་རྒན་བདག་བསྟན་འཛིན་ཆོས་ལྡན་ལགས་ནས་མ་སུ་རི་བོད་ཁྱིམ་གྱི་གནས་སྟངས་སྔ་མོ་དང་བསྡུར་ན་སློབ་སྦྱོང་དང་སྤྱོད་ལམ་གང་གི་ཆ་ནས་ཡར་རྒྱས་སུ་ཕྱིན་ཡོད་པ་ནི། སྤྱི་ལོ་ཉིས་སྟོང་ཉི་ཤུ་ལོ་དང་ཉེར་གཅིག་ལོ་བཅས་སུ་རིམ་པར་སྲིད་སྐྱོང་གི་བྱ་དགའ་དང་དགའ་ལྡན་ཕོ་བྲང་གི་བྱ་དགའ་ལེན་མི་ཧ་ཅང་མང་པོ་བྱུང་ཡོད་ཅིང། འགོ་ཁྲིད་ཟབ་སྦྱོང་དེས་ཕན་ཚུན་འབྲེལ་ལམ་གྱི་སྦྱོང་བརྡར་ཡར་རྒྱས་སུ་འགྲོ་བ་དང། འགན་ལེན་དང་མཉམ་རུབ་ཀྱི་ལས་ཀ་བྱེད་སྟངས་བཅས་ལ་ཕན་ཐོགས་འབྱུང་གི་འདུག་ནའང། ང་རང་གི་བསམ་པར་གཟབ་སྦྱོང་འདིར་དགག་ཕྱོགས་དང་སྒྲུབ་ཕྱོགས་གཉིས་ཀ་གི་ཆ་ནས་བགྲོ་གླེང་གི་རྣམ་པ་དགོས་ངེས་ཅན་དུ་མཐོང་གི་འདུག་ཅེས་འགྲེལ་བརྗོད་གནང་སོང། ང་རང་ཐོག་ནས་ད་ལྟ་འདི་ལ་གོ་སྒྲིག་ཟབ་སྦྱོང་གནང་ལུགས་དང་འདིས་ང་ཚོར་བགྲོ་གླེང་འདྲ་ཅིག་ཡོད་ན་ང་ཚོར་དཔེ་ཡག་པོ་བྱུང་ས་རེད་བསམ་གྱི་འདུག་ད། བལ་པོ་རྒྱལ་ཁབ་ནང་གི་རྣམ་རྒྱལ་མཐོ་སློབ་ཀྱི་སློབ་ཕྲུག་ཟླ་བ་སྒྲོལ་མ་ལགས་ནས། མོ་རང་གཟབ་སྦྱོང་དུ་མ་ཟད་རྒྱ་གར་ནང་ཐེངས་མ་དང་པོ་སླེབས་པ་ཡིན་པས། གཟབ་སྦྱོང་དུ་ཧ་མ་གོ་བ་གི་གནས་ཚུལ་ཕན་ཐོགས་ཅན་མང་བོ་ཤེས་ཐུབ་པ་དང། ལྷག་པར་ཕྲུ་གུ་ཚོའི་ནང་སྨྱོ་རྫས་སྤྱོད་པ་ལྟ་བུ་གི་དཀའ་ངལ་གྱི་རིགས་བྱུང་ན། དྲག་ཤུལ་དང་ཉེས་རྡུང་སོགས་མི་བྱེད་པར་འཚེ་བ་མེད་པ་གི་ལམ་ནས་འབྲེལ་བ་གནང་སྟེ། དཀའ་ངལ་སེལ་ཐབས་དང་ཕྲུ་གུའི་དཀའ་ངལ་རྒྱུས་ལོན་གྱི་ཐབས་ལམ་སོགས་བསླབས་བྱུང་བ་ཕན་ཐོགས་ཆེན་པོ་དང། ང་ཚོའི་སློབ་གྲྭར་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་ཀྱི་ཆེད་བོད་ཀྱི་སྐད་ཡིག་ངེས་པར་ཤེས་དགོས་པ་བཞིན། ང་རང་གི་དམིགས་ཡུལ་ཀྱང་མ་འོངས་པར་བོད་སྡོད་གཞུང་ལ་གང་ཐུབ་རོགས་པ་བྱེད་འདོད་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ང་ཚོ་སློབ་གྲྭ་ལ་ད་བོད་སྐད་ཡིན་གཅིག་མིན་གཅིག་ཤེས་དགོས་རེད་ད། ད་དེ་ན་ང་ང་རང་གི་དཔེ་བྱ་བ་ཡིན་ན་ད་རྗེས་མ་ཆེན་པོ་ཤ་ཡི་ར་ར་སོ་སོ་ད་ཆེན་པོ་ཤ་དམིགས་ཡུལ་འགྲོ་བ་ཡོད་ན་ད། ད་བོད་ཀྱི་གང་ལ་བོད་ཀྱི་གཞུང་ལ་དེ་རོགས་པ་བྱེད་ཡག་དེ་རང་རེད་དམིགས་ཡུལ་དེ་དེ་རང་རེད། ཤེས་རིག་ལས་ཁུངས་ནས་རྒན་བདག་རྣམ་པར་ཕུལ་བཞིན་པ་གི་ཉི་མ་བདུན་གི་གཟབ་སྦྱོང་དེར། འགོ་ཁྲིད་ལ་དགོས་མཁོ་ཆེ་བ་གི་བརྗོད་གཞི་ཁག་དང་འགོ་ཁྲིད་གི་འཇོན་ཐང་དང་འབྲེལ་བ་གི་འབྲེལ་ལམ་དང་གསར་གཏོད་གི་ཐབས་ལམ། དམངས་གཙོའི་འཕེལ་རིམ་དང་དབུ་མའི་ལམ་ཕོ་མོ་འདྲ་མཉམ།

རྒྱ་ནག་གི་དམག་མིའི་གནམ་གྲུ་དང་དམག་གྲུ་མང་བོས་ཐེ་ཝན་མཚོ་འགག་ཁུལ་དམག་དོན་ལས་འགུལ་སྤེལ་ཡོད་འདུག་རྒྱ་ནག་གིས་ཐེ་ཝན་ནི་རྒྱ་ནག་གི་ཆ་ཤས་ཡིན་པར་བཤད་ནས་འདས་པའི་ལོ་བཞི་ནས་བཟུང་རྒྱ་ནག་གི་དམག་གིས་ཐེ་ཝན་མཚོ་གླིང་ཁུལ་དུ་དམག་སྦྱོང་བྱས་པ་དང་སྐོར་གཡེང་བརྒྱབ་པ་མྱུལ་ཞིབ་བྱས་པ་སོགས་འཆར་ཅན་བྱེད་བཞིན་ཡིན་འདུག་ཟླ་བ་རྗེས་མའི་ཚེས་བཅུ་གསུམ་ཉིན་ཐེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་ཀྱི་རྒྱལ་ཡོངས་འོས་བསྡུ་གནང་དུས་འཁེལ་ཡོད་པ་རེད། མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱས་པའི་མཇུག་འབྲས་སུ་རྒྱ་ནག་གིས་ཁ་བྲལ་རིང་ལུགས་པ་ཞིག་ལ་ངོས་འཛིན་བྱེད་བཞིན་པའི་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་འོས་མི་ལའེ་ཆིང་ཏེ་ལ་སྲིད་འཛིན་གྱི་འོས་མིའི་རྒྱལ་ཁ་ཐོབ་པའི་རེ་བ་ཆེན་པོ་ཡོད་པ་རེད། ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་པ་ལྟར་ན། རེས་གཟའ་སྤེན་པའི་ཉིན་རྒྱ་ནག་གི་དམག་གི་གནམ་གྲུ J བཅུ་ཐམ་པ་དང J བཅུ་གཅིག J བཅུ་དྲུག་རྟགས་ཅན་གྱིས་ཐེ་ཝན་གྱི་བྱང་ཕྱོགས་དང་དབུས་ཕྱོགས་དེ་བཞིན་ལྷོ་ནུབ་ཀྱི་མཁའ་དབྱིངས་སུ་སྐོར་གཡེང་བྱེད་བཞིན་པ་ཤེས་རྟོགས་བྱུང་ཡོད་པ་དང་རྒྱ་ནག་གི་དམག་གི་གནམ་གྲུ་བཅུ་དང་དམག་གྲུ་བཅས་ཀྱིས་རྒྱ་ནག་དང་ཐེ་ཝན་གྱི་ས་མཚམས་བརྒལ་ནས་ཐེ་ཝན་མཚོ་གླིང་ཕྱོགས་སུ་སྐོར་གཡེང་བྱས་ཡོད་པ་དང་དེའི་ཡ་ལན་དུ་ཐེ་ཝན་གྱིས་ཉེན་བརྡ་གཏོང་མཁན་གནམ་གྲུ་བཏང་ཡོད་ལུགས་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་ཡོད་སྐད། རྒྱ་གར་ནང་བདུན་ཕྲག་བཞིའི་ནང་ཏོག་དབྱིབས་ནད་དུག་གསར་པ་འགོས་མཁན་བརྒྱ་ཆ་གི་ལྔ་བཅུ་ང་གཉིས་ཁྱབ་གདལ་ཆེ་རུ་ཕྱིན་ཡོད་པའི་སྐོར་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་གསུངས་ཡོད་སྐད། དེ་ཡང་རྒྱ་གར་ནང་ཁ་སྔོན་གཟའ་འཁོར་བཞིའི་ནང་ཏོག་དབྱིབས་ནད་དུག་གསར་བ་འགོས་ཁྱབ་ཇེ་མང་དུ་ཕྱིན་ཡོད་པའི་སྐོར་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་གསུངས་ཡོད་པ་མ་ཟད་རེས་གཟའ་སྤེན་པའི་ཉིན་རྒྱ་གར་གྱི་འཕྲོད་བསྟེན་ལྷན་ཁང་གིས་རྒྱ་གར་ནང་ཉིན་གཅིག་ལ་ཏོག་དབྱིབས་ནད་དུག་འགོས་པའི་མི་བདུན་བརྒྱ་ར་ལྔ་བཅུ་ང་གཉིས་ཐོན་ཡོད་པའི་སྐོར་བཤད་ཡོད་གི་ད་རུང་རེས་གཟའ་ཕུར་བུ་བར་དུ་རྒྱ་གར་ནང་ཏོག་དབྱིབས་ནད་དུག་འགོས་པའི་ནད་པ་ཉི་ཤུ་རྩ་གཉིས་ལ་ཏོག་དབྱིབས་ནད་དུག་རྣམ་པ་འགྱུར་བ JN གཅིག་ཟེར་བ་དེ་འགོས་ཡོད་པ་དང་དེ་དང་དུས་མཚུངས་སུ་ནད་པ་ཉི་ཤུ་རྩ་གཅིག་ནི་རྒྱ་གར་གྱི་སྒོ་བ་དང་ཁེ་རི་ལ་ས་ཁུལ་ནང་འགོས་ཁྱབ་བྱུང་ཡོད་པ་དང་ནད་དུག་འགོས་པའི་ནད་པ་རྣམས་དཀའ་ངལ་གང་ཡང་མེད་པའི་ཐོག་ནས་དྲག་སྐྱེད་འགྲོ་བཞིན་ཡོད་པའི་སྐོར་རྒྱ་གར་གཞུང་གི་གནས་ཚུལ་ཡོང་ཁུངས་ཀྱིས་བཤད་ཡོད་གི། ཉི་ཧོང་གི་བློན་ཆེན་ལྷན་ཚོགས་ཀྱིས་དམག་དོན་སྔོན་རྩིས་བརྒྱ་ཆ་གི་བཅུ་དྲུག་སྤར་ཆ་གནང་རྒྱུར་མོས་མཐུན་བྱུང་ཡོད་པ་དང་ལོ་རྗེས་མ་ནས་བཟུང་ཉི་ཧོང་གིས་དམག་ཆེན་གཉིས་པའི་རྗེས་བཀག་འགོག་གནང་བའི་ཚབས་ཆེའི་གོ་མཚོན་ཉོ་ཚོང་བྱ་རྒྱུར་ཇེ་ལྷོད་དུ་བཏང་ནས་ཉི་ཧོང་གིས་རང་ཉིད་སྲུང་སྐྱོབ་བྱེད་པའི་རྩ་འཛིན་ལ་འགྱུར་བ་བཏང་སྟེ་རྒྱ་ནག་དང་བྱང་ཀོ་རི་ཡ་ལ་སྙོབ་ཐུབ་པའི་མེ་ཤུགས་འཕུར་མདའ་སོགས་འགྲེམས་འཇོག་བྱ་རྒྱུ་ཡིན་པ་རེད། དེའང་ཊོག་ཁྱོ་ནས་ཨེ་པི་གསར་ལས་ཁང་གིས་སྤེལ་བའི་གནས་ཚུལ་ནང་ཉི་ཧོང་གི་དམག་མིས་མཐུན་ཕྱོགས་རྒྱལ་ཁབ་ཀྱི་དམག་མི་དང་ལྷན་དམག་སྦྱོང་བྱ་རྒྱུ་མང་དུ་བཏང་ནས་བཙན་ཤེད་ཀྱིས་དམག་དོན་ཐོག་ཤུགས་མང་ཙམ་རྒྱག་རྒྱུ་ཡིན་པ་རེད། ཉི་ཧོང་གི་བདེ་སྲུང་འཐབ་ཇུས་གསར་བ་དེ་བཞིན་ལོ་གཅིག་ཙམ་གྱི་གོང་དུ་གཏན་འབེབས་གནང་བའི་ནང་སྲིད་བློན་ཧྥུ་མེའོ་ཁེ་ཤི་ད་ཡིས་དབུ་ཁྲིད་པའི་སྲིད་གཞུང་གིས་ཉི་ཧོང་གིས་བཟོས་པའི་གོ་མཚོན་དང་ཆ་ཤས་རྣམས་ཕྱིར་ཚོང་བྱ་རྒྱུར་ཆོག་མཆན་གནང་ཡོད་པ་དང་དེ་ནི་ཉིས་སྟོང་བཅུ་བཞི་ལོར་གོ་མཚོན་ཕྱིར་ཚོང་བྱ་རྒྱུར་བཀག་འགོག་གི་རྩ་འཛིན་ཐོག་བསྐྱར་ཞིབ་ཆེན་པོ་གནང་བའི་རྗེས་ད་ལན་ཐེངས་དང་པོ་ཡིན་པ་རེད། འབར་མའི་ནང་གི་རོ་ཧིན་རྒྱ་གྲངས་ཉུང་མི་རིགས་རྣམས་ཉེན་ཁ་གཡོལ་ཆེད་ཁྱིམ་མཚེས་རྒྱལ་ཁབ་བང་ལ་དེ་ཤིར་བྲོས་བྱོལ་དུ་འགྲོ་མཁན་ཚོ་བཙན་འཁྲིད་བྱས་པ་དང་བཀྲེས་ལྟོགས་སོགས་ཀྱི་དཀའ་ངལ་ནང་ལྷུང་ཡོད་པ་རེད། དེའང་འབར་མའི་ནང་གདུག་རྩུབ་ཆེ་བའི་རྐྱེན་གྱིས་རོ་ཧིན་རྒྱ་གྲངས་ཉུང་མི་རིགས་རྣམས་མི་ཚེའི་གནས་སྡོད་ལ་བདེ་བོ་ཞིག་ཡོང་བའི་རེ་བ་བཅངས་ནས་བང་ལ་དེ་ཤི་ནང་བྲོས་བྱོལ་དུ་འགྲོ་བཞིན་ཡོད་ཀྱང་ཁོང་ཚོ་མང་ཆེ་བ་ཉེན་ཁ་ཆེ་བའི་རྒྱ་མཚོ་བགྲོད་དགོས་པ་དང་བཀྲེས་ལྟོགས་ཀྱི་དཀའ་ངལ་བཙན་འཁྲིད་ཤོག་ཁག་གི་གདུག་རྩུབ་ཀྱི་དཀའ་ངལ་མང་པོ་ཞིག་མྱང་དགོས་པའི་ཉེན་ཁ་ལ་འཕྲད་ཡོད་པ་རེད། གསན་ཉན་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་རང་དབང་གླེང་སྟེགས་ཀྱི་ལེ་ཚན་ནང་དུ་ལོ་རབས་བརྒྱད་ཅུ་ནས་བཟུང་ད་ལྟའི་བར་དུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་དུས་དབང་དང་གསུང་ཆོས་ནམ་བྱུང་ལ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་སྤྱི་ཚོགས་དང་བླངས་ཞབས་ཕྱི་བསྒྲུབས་དང་སྒྲུབ་མུས་སོགས་ཀྱི་ཐད་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་དང་ལྷན་དུ་ལྕགས་མོ་མཚོས་གླེང་མོལ་བྱས་པ་ཞིག་ལ་གསན་རོགས་གནང།

གནས་མཆོག་རྡོ་རྗེ་གདན་དུ་ད་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ནས་འགོ་བཙུགས་ཏེ་སང་ལོའི་ཕྱི་ཟླ་དང་པོའི་བར་སྤྱི་ཚོགས་དང་བླངས་ཞབས་ཕྱི་སྒྲུབ་བཞིན་པ་དང་ད་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ནས་འགོ་བཙུགས་ཏེ་གནས་མཆོག་རྡོ་རྗེ་གདན་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་སྤྱི་ཚོགས་དང་བླངས་ཞབས་ཕྱི་སྒྲུབ་འགོ་བཙུགས་ཤིང་ད་ལོར་སློབ་མ་དང་གྲྭ་བཙུན་མི་སྐྱ་ཕོ་མོ་རྒན་གཞོན་ནས་གྲུབ་པའི་མི་གྲངས་དྲུག་ཅུ་ལྷག་གིས་གསལ་བསྒྲགས་རོགས་རམ་དང་ཛ་དྲག་མྱུར་སྐྱོབ་རོགས་རམ། འགྲིམ་འགྲུལ་སྐྱེལ་འདྲེན་རོགས་རམ་བཅས་གཙོ་བོ་སྣ་ཁ་གསུམ་གྱི་ལམ་ནས་སྤྱི་ཚོགས་དང་བླངས་ཞབས་ཕྱི་སྒྲུབ་བཞིན་པ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ནས་གསུངས་བྱུང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནི་གནས་མཆོག་རྡོ་རྗེ་གདན་ལ་ནི་གསུང་ཆོས་མཛད་པའི་སྐབས་སུ་བོད་གཞོན་ནུ་ལྷན་ཚོགས་ཀྱིས་ལོ་ལྟར་དང་བླངས་སྤྱི་ཚོགས་ཞབས་ཕྱི་བྱས་ཏེ་ད་ལོ

ཛ་དྲག་མྱུར་སྐྱོབ་ཆགས་བསྡད་ཀྱི་ཡོད་ཛ་དྲག་མྱུར་སྐྱོབ་དེའི་ནང་ལོགས་ལ་གཅིག་དད་ལྡན་ཆོས་ཞུ་བ་སུ་འདྲ་ཅིག་ལ་གཅིག་ཛ་དྲག་གི་དཀའ་ངལ་ག་འདྲ་ཅིག་བྱུང་བ་ཡིན་ན་གང་ལྟར་ཆུ་ཚོད་ཉི་ཤུ་རྩ་བཞི་རིང་ལ་བོད་གཞོན་ལྷན་ཚོགས་ཀྱི་ངོས་ནས་སྤྱི་ཚོགས་ཞབས་ཞུ་ཞུ་བསྡད་ཀྱི་ཡོད་དེ་ནང་བཞིན་ཨ་ནི་ཅིག་སྡེ་ཚན་གསུམ་པ་དེ་ད་ད་འབབ་ཚུགས་ཁག་ལ་ཆགས་བསྡད་ཀྱི་ཡོད་ད་ལམ་ད་རྒྱ་ནང་ལོགས་འགྲོ་ཆགས་ཆ་མཚོན་པ་ཡིན་ན་དད་ལྡན་ཆོས་ཞུ་བ་མང་ཆེ་བ་ཅིག་ཨ་ནི་ཅིག་མེ་འཁོར་བརྒྱུད་བྱས་ཡོང་རྒྱུ་བསམ་པ་ཨ་ནི་ག་ཡ་མེ་འཁོར་འབབ་ཚུགས་ལ་ཨ་ནི། ན་ཉིན་མཚན་བསྟུད་མར་བོད་གཞོན་ལྷན་ཚོགས་ཀྱི་ངོས་ནས་ད་ལམ་སྤྱི་ཚོགས་ཞབས་ཞུ་གཅིག་ཞུས་ཏེ་ཞུས་དང་ཞུ་མུས་ཡིན། དེ་འདྲ་སོང་ཙང་ད་ལམ་ད་སྔ་དེའི་ནང་ལོགས་ལ་གཙོ་བོ་དེ་ཨང་ཅིག་མཐོ་སློབ་ཀྱི་སློབ་ཕྲུག་ཆགས་བསྡད་ཀྱི་ཡོད། མཐོ་སློབ་ཁག་ཆེ་ཁག་ལྔ་ཙམ་ནས་མཉམ་ཞུགས་བྱས་བསྡད་ཡོད་དེ་ནང་བཞིན་དེའི་ནང་ལོགས་ལ་མི་སྣ་རོབ་ཅིག་ཞུས་པ་ཡིན་ན་ཨང་ཅིག་གྲྭ་པ་རེད་དེ་ནང་བཞིན་མི་སྐྱ་རེད་ཨ་ནི་མི་རྒན་པ་བཅས་དེའི་ནང་ལོགས་ལ་ད་ལམ་མཉམ་ཞུགས་བྱས་བསྡད་ཡོད་ས་གནས། ཁྱོན་བསྡོམས་བྱས་ཨ་ནི་བོད་གཞོན་ནུ་ལྷན་ཚོགས་ཀྱི་ས་གནས་ཁག་བཅུ་ནས་དང་བླངས་དྲུག་ཅུ་ཞིག་མཉམ་ཞུགས་བྱས་བསྡད་ཡོད་ཟེར་ཞུ་ཡ་ཡིན། དེ་བཞིན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་དུས་རབས་སྔོན་མའི་ལོ་རབས་བརྒྱད་ཅུ་ནས་བཟུང་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དུས་འཁོར་དབང་ཆེན་གཙོ་བྱས་པའི་གསུང་ཆོས་རྣམས་ཡོད་དུས་སུ་སྤྱི་ཚོགས་དང་བླངས་ཞབས་ཕྱི་བསྒྲུབས་ནས་ཡོང་བ་དང་རྒན་འཁོགས་ལ་འདྲུད་འཁོར་མཁོ་སྤྲོད་སོགས་རོགས་རམ་གང་དགོས་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་ཞབས་ཕྱི་སྒྲུབ་ཀྱི་ཡོད་པ་གསུང་གི་འདུག། ད་གཙོ་ཆེ་ཤོས་དེ་ང་རང་ཚོ་ད་ལམ་དང་བླངས་སྤྱི་ཚོགས་ཞབས་ཞུ་ཞུ་བསྡད་ཡ་དེ། ཨང་ཅེ་མི་མང་རང་གི་བདེ་སྡུག་རང་ལ་བརྟེན་བྱས་ཨང་བོད་གཞོན་ལྷན་ཚོགས་ཀྱི་ཨང་ཅེ་དུས་ད་ལྟ་བར་དུ་ཨང་ཅེ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ཙམ་ནས་འགོ་བཙུགས་བྱས་ཨ་ནི་དུས་ད་ལྟ་བར་དུ་སྤྱི་དང། ད་ལྟ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དུས་འཁོར་དབང་ཆེན་གཙོས་པའི་ཨ་ནི་ཅེ་གསུང་ཆོས་ཆེ་ཁག་ལ་དང་བླངས་སྤྱི་ཚོགས་ཞབས་ཞུ་ཞུ་བསྡད་ཀྱི་ཡོད་རེད་དེའི་ནང་ལོགས་ནས་ད་ཅིག། ད། དབྱེ་བ་རོབ་ཅིག་ཞུས་པ་ཡིན་ན། མི་མང་ནང་ལོགས་ལ་རྒན་འཁོགས་དང་ལོ་ན་བགྲེས་པ་དེ་ཚོ་ལ་ང་ཚོའི་ངོས་ནས་ཞབས་ཞུ་ཞུ་ཡ་དེ wheelchair ཞུ་གི་རེད་པ་རྐུབ་ཀྱག་སྒང་ལ་མར་བཞུགས་བྱས་འགྲོ་ས་འཁོར་ལོ་ཡོད་པའི་གེགས་ང་ཚོའི་ངོས་ནས་གོ་སྒྲིག་ཅིག་ཞུས་བསྡད་ཡོད། དེ་ནང་བཞིན་ཅིག་བག་ཚོ་སྐད་ཀྱི་དཀའ་ངལ་འཕྲད་བསྡད་མཁན་དེ་ཚོ་ལ་ང་ཚོ་བྱས་བསྡད་ཀྱི་ཡོད་དེ་ནང་བཞིན་ཅིག་ཛ་དྲག་གི་ནད་མནར་ག་འདྲ་ཅིག་བྱུང་བ་ཡིན་ན་གང་ལྟར་བོད་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས། ཆུ་ཚོད་ཉི་ཤུ་རྩ་བཞིའི་རིང་ལ་ཁོ་རང་ཚོ་དད་ལྡན་ཆོས་ཞུ་བ་སུ་འདྲ་ཅིག་ལ་རོགས་པ་དགོས་ཡོད་པ་ཡིན་ན། གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་དང་དུ་བླངས་བྱས་ཁོ་རང་ཚོ་ལ
ཞབས་འདེགས་ཞུ་ཐུབ་པ་བྱུང་སོང་ཞུ་ཡ་ཡིན། དེ་སྔ་ལོ་རབས་དགུ་བཅུ་དང་ཉིས་སྟོང་འགོ་སྟོད་ལ་བོད་ནང་གི་བོད་མི་མི་ཉུང་བ་ཞིག་དུས་འཁོར་དབང་ཆེན་དང་གསུང་ཆོས་ཞུ་བར་འབྱོར་སྐབས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དང་བླངས་ཞབས་ཕྱི་སྒྲུབ་སྟངས་ལ་བློ་ཡིད་ཚིམ་པོ་དང་དགའ་མོས་ཆེན་པོའི་ངང་བོད་ཀྱི་གཞོན་ནུ་ལྷན་ཚོགས་ལ་དམག་ལྭ་སེར་པོ་གྱོན་པའི་ཞབས་ཕྱི་བ་ཞེས་འབོད་ཀྱི་འདུག། དེ་དང་ད་ལྟ་གཞོན་ནུའི་ཚོགས་པ་ལབ་དུས་ཙམ་པ་བོད་ནང་ལོགས་ཀྱི་དེ་སྔ་གྱི་དུས་འཁོར་དབང་ཆེན་རེད་དང་ནང་བཞིན་གསུང་ཆོས་མང་པོ་ལ་བོད་ནང་ལོགས་ནས་ཚུར་ཕེབས་ཐུབ་པ་བོད་མི་བྱུང་བསྡད་ཡོད་རེད་ཁོང་རྣམ་པ་ཚོ་ལྟ་བུ་ཅིག་ཡིན་པ་ཡིན་ན་གཅིག་ཁ་ཤས་ཀྱིས་གཞོན་ནུ་ཚོགས་པ་ལབ་ཀྱི་རེད་ཁ་ཤས་ཀྱིས་གཞོན་ནུ་ལྷན་ཚོགས་ལ་གི་རེད་བོད་གཞོན་ནུ་ལྷན་ཚོགས་ལ་ནི་ཡང་ཁ་ཤས་ཀྱིས་ད་ལྟ་དམག་མི་སེར་པོ། དམག་མི་སེར་པོ་ཞུ་གི་རེད། ནི་བོད་གཞོན་ནུ་ལྷན་ཚོགས་ཀྱི་ད་ལྟ་སྟོད་གོས་སེར་པོ་གོན་བྱས་ནི་སྤྱི་ཚོགས་ཞབས་ཞུ་ཞུ་བ་དེ་དུས་ཙམ་པ་ནི་གཅིག། བོད་ནང་ལོགས་ཀྱི་བོད་མི་ཚོ་གིས་དམག་མི་སེར་པོ་འམ་ཡང་ན། ནི་གཅིག་གཞོན་ནུ་ཚོགས་པ། ནི་ཁ་ཤས་ཀྱི་གཞོན་ནུ་ལྷན་ཚོགས་ལབ་དུས་ཙམ་པ་ནི་ང་ཚོའི་ངོས་ནས་ནི་གཅིག། ཡང་ནས་བསྐྱར་དུ་ནི་གཅིག་ཁོང་རྣམ་པ་ཚོ་སེམས་ནང་ལོགས་ལ་ཡོད་ཞུ་ཡིན།
དེ་མིན་ཡང་ཐེངས་འདིར་གནས་མཆོག་རྡོ་རྗེ་གདན་དུ་ཆོས་ཞུ་བ་གཙོ་བོ་གང་ནས་ཡིན་པ་དང། གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཚོགས་ཞབས་ཕྱི་དུས་སུ་དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད་སྐོར་འདྲི་སྐབས། ད་ད་ལྟའི་ཆ་ལ་ནི་གཅིག་དམིགས་བསལ་བོད་ནས་འབྱོར་བ་ད་ང་ཚོ་གིས་ཤེས་རྟོགས་བྱེད་རྒྱུ་བྱུང་མ་སོང། ཡིན་པས་ནས་ད་གཅིག་ང་རང་ཚོ་བོད་པ་རྒྱ་བལ་འབྲུག་གསུམ་ནང་ལོགས་ནས་ཕེབས་མཁན་རེད་དང་ནང་བཞིན་ཧི་མ་ལ་ཡན་རི་རྒྱུད་ཆ་ཚང་གཅིག་བསྡོམས་པ་ཡིན་ན་ད་ལྟའི་ཆོས་ཞུ་བ་ཕལ་ཆེར་ཁྲི་ཚོ་མང་པོ་ཅིག་དེ་ལ་འབྱོར་ཟིན་པ་ཆགས་བསྡད་ཀྱི་འདུག་ད་འདོད་པའི་ཨ་ནི་གཅིག་ཉི་མ་ཁ་ཤས་ནང་ལོགས་ལ་ད་ལྟ་ཡོང་གི་ཡོད་ལབ་ནི་ད་ང་ཚོ་ལ་ཚུར་འབྲེལ་བ་བྱུང་ཡང་དེ་ཚོ་ག་ལ་གང་འཚམ་མང་པོ་ཅིག་འདུག་དེ་དུས་ཙམ་པ་གཅིག་བོད་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཚོགས་ཞབས་ཞུ་གྱི་ད་སྔ་དེའི་ནང་ལོགས་ལ་སྤྱིར་བཏང་དཀའ་ལས། དཀའ་ངལ་དངོས་སུ་དེ་བྱུང་སོང་ལབ་ཡ་ད་དམིགས་བསལ་ཐེར་འདོན་སི་ཁས་བྱེད་ཡ་ཟེར་ཡོད་མ་རེད། ཡིན་པས་ནས་གང་ལྟར། ཆུ་ཚོད་ཉི་ཤུ་རྩ་བཞི་རིང་ལ་ཞབས་ཕྱི་ཞུ་དུས་ཙམ་པ་དཀའ་ངལ་ཁྲ་ལ་ཆེན་པོ་གཅིག་ཚང་མ་ལས་བྱུང་སྐོར་དང་ནང་བཞིན་གནམ་གཤིས་རེད་དང་ནང་བཞིན་དེ་བ་ལ་གཅིག་ཁ་ལོང་དང་དེ་བ་ལ་སྟོན་ཀ་མི་ཚོ་མང་པོ་འཛོམས་བསྡད་དུས་ཙམ་པ་ཆམ་པ་བརྒྱབ་ཡ་རེད་དང་ནང་བཞིན་གནམ་གཤིས་གྲང་མོ་ལ་གཅིག། འགྲོ་དགོས་དུས་ཙམ་པ་ག་དཀའ་ལས་ཏོག་ཙི་གཅིག་ད་ཡོད་རེད་ནས་དེ། གཅིག་བོད་གཞོན་ནུ་ལྷན་ཚོགས་ཀྱི་སྒྲིག་འཛུགས་རེད་དང་ནང་བཞིན། གཅིག་བོད་གཞོན་ནུ་ལྷན་ཚོགས་ཀྱི་ཚོགས་མི་ནང་ལོགས་ལ་གཅིག་དཀའ་ངལ་ག་འདྲ་ཅིག་འཕྲད་ན་དེ་ལ་གདོང་ལེན་བྱེད་དགོས་ཡ་གི་དུས་ཚོད་དེ་འདྲ་ཅིག་ཆགས་དུས་ཙམ་པ་དེ་དཀའ་ངལ་དམིགས་བསལ་དེ་དཀའ་ངལ་དེ་འཕྲད་ཀྱི་འདུག་ཞུ་ཡ་ཟེར་མི་འདུག་ཞུ་ཡ་ཡིན་ལགས། དེང་སྐབས་རྒྱ་ནག་གཞུང་གིས་བོད་ནང་ལོ་རེ་བཞིན་དམ་དྲག་གནས་སྟངས་ཧ་ཅང་ཆེན་པོ་ཡིན་པས་བོད་ནང་གི་བོད་མི་ཚོ་རྒྱ་གར་ནང་གསུང་ཆོས་ཞུ་བར་ཡོང་རྒྱུ་ཁག་པོ་ཡིན་ཡང་བོད་ནང་གི་བོད་མི་ཚོས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་སེམས་རྩེ་གཅིག་དང་བོད་ཀྱི་གཞོན་ནུ་ལྷན་ཚོགས་ལ་ཡང་རེ་བ་སྔར་བཞིན་ཆེན་པོ་བཅང་གི་ཡོད་ཕྱིར་བོད་ནང་གི་བོད་མིའི་རེ་བ་ནམ་ཡང་སེམས་སུ་བཅངས་ཏེ་བོད་ལ་གཞིས་བྱེས་གཉིས་ཀ་མཉམ་འཛོམས་ཀྱི་སྐྱིད་པའི་ཉི་མ་ཤར་བར་ཡིད་ཆེས་བརྟན་པོ་ཡོད་པ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ནས་གསུང་གི་འདུག། བོད་གཞོན་ནུ་ལྷན་ཚོགས་ཀྱི་ད་ལྟའི་ཆ་ལ་ཨེ་ལས་ཐོག་ཚོགས་གཞོན་གྱི་འགན་ཡོད་པའི་ཆ་ནས་ཨེ་གཅིག་དེ་སྔ་བོད་ནང་ལོགས་ནས་ཨེ་གཞོན་ནུ་ཚོགས་པ་ལབ་དུས་ཙམ་པ་བོད་གཞོན་ནུ་ལྷན་ཚོགས་ཀྱི་ཚོགས་པ་དེ་ལ་ཨེ་གཅིག་ཡིད་ཆེས་དང་རེ་བ་བཅོལ་ས་གི་སྒྲིག་འཛུགས་གཅིག་ཆགས་ཏེ་ཡོད་རེད་དེ་ཡིན་དུས་ཙམ་པ་ཨེ་གཅིག་ད་ལྟའི་ཆ་ལ་ཨེ་གཅིག་གནས་མཆོག་རྡོ་རྗེ་གདན་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་གནང་བའི་སྐབས་སུ་ཨེ་གཞིས་ལུས་བོད་མི་ཚོས་ཨེ་དགྲ་བོ་རྒྱ་ནག་གི་འོག་ནས་ཨེ་དེ་བ་ལ་ཚུར་ཅིག། གཟུགས་པོ་སླེབས་ཀྱི་མེད་ནའི་གང་ལྟར། སེམས་དེ་སླེབས་བསྡད་ཡོད་རེད། སེམས་དེ་བ་ལ་སླེབས་དུས་ཙམ་པ་བོད་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་དེ་སྔ་གང་ཡོད་པ་དེ་ལ་ནི་འགྱུར་བ་རྩ་བ་ནས་མེད་པའི་ཐོག་ནས་ཅིག་རྣམ་པ་ཚོའི་ངོས་ནས་ཅིག་རེ་བ་དང་ཡིད་ཆེས་བྱས་པ་ནང་བཞིན་ང་ཚོས། ལས་ཀ་ག་རེ་བྱས་པ་ཡིན་ནའི་གཙོ་བོ། ཅིག་གཞིས་ལུས་བོད་མི། སེམས་ནང་ལོགས་ལ་བཞག་བྱས་ནས་ལས་ཀ་བྱེད་ཀྱི་ཡོད་ཟེར་ཞུ་བ་གཅིག་དེ་ཡིན། དེ་ནང་བཞིན་ཨ་ནི་ཅིག་ད་ལྟའི་དངོས་སུ་གསུང་ཆོས་ལ་ཁོ་རང་ཚོ་བཅར་ཐུབ་ཀྱི་མེད་པ་ཡིན་ནའི་གང་ལྟར་བོད་གཞོན་ནུ་ལྷན་ཚོགས་ཀྱི་སྒྲིག་འཛུགས་ཀྱི་ངོས་ནས་ཨ་ནི་ཅིག་གཞིས་ལུས་བོད་མི་ཚོ་ལ་ཨ་ནི་ཅིག་སྐྱབས་མགོན་རིན་པོ་ཆེ་གི་མདུན་ནས་ཨ་ནི་ཅིག་གསུང་ཆོས་བསྩལ་བ་འདིས་ཨ་ནི་ཅིག་གཞིས་ལུས་བོད་མི་ཚོ་གི་ཨེན་ཅེ། རེ་བ་དང་ཡིད་ཆེས་དེ་ནང་བཞིན་གཞིས་ལུས་བོད་མི་ཚོ་གི་ཅིག་ཆོད་སེམས་བརྟན་པོ་འདི་བསྒྲུབ་ཡ་ལ་ང་ཚོའི་ངོས་ནས་ཅིག་སྐྱབས་མགོན་རིན་པོ་ཆེ་གི་དབུ་བཞུགས་ཀྱི་ཐོག་ནས་དེ་ནང་བཞིན་གནས་རྩ་ཆེན་པོ་གནས་མཆོག་རྡོ་རྗེ་གདན་ནས་ཅིག་གཞིས་ལུས་བོད་མི་ཚོ་གི་ཆེད་དུ་ཅིག་སྨོན་ལམ་ཡང་ནས་ཡང་དུ་བརྒྱབ་བསྡད་ཀྱི་ཡོད། དེ་འདྲ་ཡིན་པ་སོང་ཙང་ཅིག་བོད་ནང་ལོགས་ལ་ཡོད་པའི་ང་རང་ཚོ་ཤ་ཁྲག་གཅིག་པའི་བོད་རིགས་སྤུན་ཟླ་ཚང་མ་ལོགས་ལ་ཅིག་བློ་བདེ་བོ་ཐུགས་བདེ་བོ། ཨ་ནི་ཅིག་ཁྱོད་རང་ཚོ་ལ་དཀའ་ངལ་ག་རེ་ཡོད་པ་དེ་ང་ཚོའི་སེམས་ནང་ལོགས་ལ་ཨ་ནི་ཅིག་ཉི་མ་ནས་ཉི་མ་ཨ་ནི་ཅིག་དྲན་བསྡད་ཀྱི་ཡོད་ཡིན་པ་ཡིན་ནའི་ང་རང་ཚོ་ཚང་མ་ལོག་ལ་ཨ་ནི་ཅིག་སྐྱིད་པའི་ཉི་མ་ཅིག་ཤར་གྱི་རེད་ཤར་ཡག་གི་ཡིད་ཆེས་ཡོད་ལ་ཨ་ནི་རྣམ་པ་ཚོའི་ངོས་ནས་ཨ་ནི་ཅིག་སེམས་ནང་ལོག་ལ་ཨན་ཀྱིས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེ་ཡུན་དུ་གནས་པ་དང་དེ་ནང་བཞིན་བོད་དོན་བདེན་མཐའ་གང་མགྱོགས་ང་རང་ཚོའི་གཞིས་བྱེས་མཉམ་འཛོམས་གང་མགྱོགས་ཡོང་ཡག་གི་སྨོན་ལམ་ཅིག་ཨ་ནི་ཅིག་ང་ཚོ་ཡིན་ནའི་ཅིག། དུས་ཡང་ནས་ཡང་དུ་ནི་ད་ག་རང་གི་ཨ་ནི་ཅིག་ང་རང་ཚོ་གི་སྨོན་ལམ་རྒྱག་གི་ཡོད།

རྒྱ་བལ་འབྲུག་གསུམ་གཙོས་བྱས་པའི་ཤར་ནུབ་ཡུལ་གྲུ་ཉི་ཧོང་དང་ཐའེ་ཝན། ཨ་རི། ཁེ་ན་ཏྲ། ཨོ་སི་ཁྲི་ལི་ཡ། འཇར་མན། ཧྥི་རན་སི། སྦེལ་ཇམ་སོགས་རྒྱལ་ཁབ་བཅུ་གྲངས་ཤིག་ན་ཡན་ལག་ཚོགས་པ་བརྒྱད་ཅུ་གྱ་བརྒྱད་ཡོད་འདུག་ད་ལྟའི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་ནི་མགོན་པོ་དོན་གྲུབ་ལགས་རེད། གསན་མཁན་རྣམ་པ་དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་ཇི་ཞུས་ཚོ་གསན་པར་དབྱངས་མོ་མཚོས་བཀའ་དྲིན་ཆེ་ཞུ་གི་ཡོད།

གསན་པ་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་དང་ལས་རིམ་འདི་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ། ང་ཚོ་ལེ་ཚན་རྗེས་མར་སླར་ཡང་མཇལ་ཡོང།